མཛའ་ཞིང་བརྩེ་བའི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བརྒྱད་པའི་ཚེས་བཅུ་གཉིས་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་ཟླ་དགུ་བའི་ཚེས་ཉེར་དྲུག་རེས་གཟའ་མིག་དམར་རེད། ཐེངས་འདིའི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་པ་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར། སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་སུད་བོད་མཐུན་གྲོགས་ཚོགས་པ་དབུ་བརྙེས་ནས་ལོ་ངོ་བཞི་བཅུ་འཁོར་བར་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ནས་བཏང་བའི་གནས་ཚུལ་ནང།

སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་སུད་བོད་མཐུན་གྲོགས་ཚོགས་པ་དབུ་བརྙེས་ནས་ལོ་ངོ་བཞི་བཅུ་འཁོར་བར་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་གི་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་དགུ་བའི་ཚེས་ཉེར་རྩ་གསུམ་ཉིན་སུད་སིར་རྟེན་གཞི་བྱས་པའི་སུད་བོད་མཐུན་གྲོགས་ཚོགས་པ་དབུ་བརྙེས་ཏེ་ལོ་ངོ་བཞི་བཅུ་འཁོར་བའི་དགའ་སྟོན་སྲུང་བརྩི་ཞུས་པ་དང་སྦྲགས་སྤྱི་ནོར ྋགོང་ས་མཆོག་གིས་འབྲེལ་ཡོད་རྒྱུན་ལས་ཚོགས་མི་རྣམས་ལ་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་ཡོད་པ་རེད། མཛད་སྒོའི་ཐོག་སུད་སི་དོན་ཁང་གི་འབྲེལ་ཡོད་བསྟན་འཛིན་ཆོས་བཟང་ལགས་ཀྱིས་སྤྱི་ནོར་གོང་ས་མཆོག་གི་གསུང་འཕྲིན་སུད་བོད་མཐུན་གྲོགས་ཚོགས་པའི་ཚོགས་གཙོ་ཐོ་མ་སི་བུ་ཆི་ལེ་ལགས་སུ་ཕུལ་ཡོད་པ་དང་གསུང་འཕྲིན་ནང་གོང་ས་མཆོག་གིས་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཙམ་ནས་བཟུང་སུད་སི་གཞུང་དམངས་གཉིས་ནས་སྐྱབས་བཅོལ་བོད་མི་མང་བོར་གནས་ཚང་གཡར་བ་མ་ཟད་དགོས་ངེས་མཐུན་འགྱུར་གནང་བར་ཐུགས་རྗེ་ཆེ་གསུངས་པ་དང་འབྲེལ་ལྷག་པར་དུ་སུད་བོད་མཐུན་གྲོགས་ཚོགས་པས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་དང་བོད་དོན་གོ་རྟོགས་སྤེལ་སླད་བོད་མིའི་སྒྲིག་འཛུགས་དང་བོད་མིར་རྒྱབ་སྐྱོར་ཕན་གྲོགས་རླབས་ཆེན་གནང་བར་བསྔགས་བརྗོད་མཛད་ཡོད་པ་རེད། གཞན་ཡང་མཛད་སྒོའི་ཐོག་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་ཐུབ་བསྟན་ལེགས་སྨོན་ལགས་དང་སུད་སི་བོད་དོན་ཁང་གི་བསྟན་འཛིན་ཆོས་བཟང་ལགས་སུད་སི་གྲོས་ཚོགས་འཐུས་མི་སྦེ་བེན་མོ་ལི་ན་དང་སུད་སི་གྲོས་ཚོགས་འཐུས་མི Prisca Birrer Heimo སོགས་ཕེབས་ཡོད་པ་རེད། སྤྱིར་སུད་བོད་མཐུན་ཚོགས་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་བོད་མིའི་རང་དབང་འཐབ་རྩོད་ལ་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་མཚོན་ཆེད་དབུ་བརྙེས་པ་ཞིག་ཡིན་ཞིང་ཚོགས་པ་དེ་ཉིད་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་ཤོས་ཀྱི་གྲས་ཡིན་པ་རེད། གཤམ་དུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ས་གནས་འདྲ་མིན་གྱི་ཚོགས་མི་ཁག་ཅིག་ལ་མཇལ་ཁ་སྩལ་ཡོད་པའི་གནས་ཚུལ་ཞིག་འདི་གའི་གསར་འགོད་པ་བློ་སྦེ་གིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བར་གསན་རོགས་གནང། ཉེ་ལམ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibbat Sangh གི་རྒྱ་གར་རྒྱལ་ཡོངས་ཀྱི་བོད་དོན་རྒྱབ་སྐྱོར་བ་འདྲ་མིན་ཁག་ཅིག་ལ་བཞུགས་སྒར་ཕོ་བྲང་དུ་སྤྱི་ཟླ་དགུ་བའི་ཚེས་པ་ཉེར་གཉིས་ཀྱི་ཉི་མ་བོད་མིའི་དབུ་ཁྲིད་གོང་ས་མཆོག་ནས་མཇལ་ཁ་སྩལ་ཡོད་ཅིང། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibbat Sangh གི་ཚོགས་གཙོ Saurabh Saraswat ལགས་ནས་ཁོང་ཚོར་གོང་ས་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་གོ་སྐབས་བརྒྱུད་ནས། ཁོ་ཚོ་ལ་རྒྱ་གར་ནང་བོད་དོན་ཁྱབ་སྤེལ་གྱི་སེམས་ཤུགས་གསར་པ་ཟིག་སྐྱེས་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།
Energy ko hum All Over India mein gaon gaon tak leke ja། ང་ཚོར་གོང་ས་མཆོག་གི་མཇལ་ཁ་ཐོབ་སྟེ་སེམས་ཤུགས་གསར་པ་ཟིག་སྐྱེས་བ་མ་ཟད། སེམས་ཤུགས་ད་ར་ཀུན་སློང་འདི་ལ་བརྟེན་ནས་ང་ཚོས་རྒྱ་གར་ནང་བོད་དོན་གྱི་ཆེད་དུ་ལས་ཀ་དེ་བོད་དོན་ཁྱབ་སྤེལ་གཏོང་རྒྱུ་དང། གཞི་རྩ་ང་ཚོའི་ཚོགས་པ་གི་འཐུས་ཚབ་རྣམ་པ་ད་ལན་བོད་མིའི་སྒྲིག་འཛུགས་ཀྱི་ཕྱག་ལས་གནང་སྟངས་ལ་རྒྱུས་ལོན་གྱི་ཆེད་དུ་ཡོང་ནས། གྲོས་ཚོགས་ཀྱི་ལས་རིམ་ལ་བཅར་བ་དང་སྲིད་སྐྱོང་སྤེན་པ་ཚེ་རིང་ལ་ཐུག་ཐུབ་པ་བཅས་ལ་བརྟེན་ནས། བོད་དང་བོད་ཀྱི་རིག་གཞུང་ལ་རྒྱུས་ལོན་ཡག་པོ་བྱུང་སོང་ཞེས་འགྲེལ་བརྗོད་གནང་གི་འདུག་གཞན་ཡང་རྒྱ་གར་གྱི་རཱ་ཇི་སྟན་མངའ་སྡེ་ནས་ཡིན་པ་བོད་དོན་རྒྱབ་སྐྱོར་བ་ཨོམ་པར་ཀ་ཤི་ཏི་རི་པ་ཏི་ལགས་ནས་ཀྱང་ཁོ་ཚོས་རྒྱ་གར་གཞུང་གིས་བཙན་བྱོལ་ཟེར་བ་གི་མིང་ཕྱི་ལ་བཏོན་ནས། བོད་མིའི་སྒྲིག་འཛུགས་བོད་གཞུང་ངོ་མ་ཞིག་ཏུ་ཆབ་སྲིད་ཀྱི་ངོས་འཛིན་ཡོང་བ་གི་དགོས་འདུན་འདོན་གྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ཧམེས་བྷར་སརཀར་སེ་ཨགྲ་ཀརནཱ་ཧེ། དིབ་བད་ཀི་ནིར་བ་སེད་སརཀར་ཀོ་མཱ་ནི་ཏཱ་དེ་སིག་དེ་ཧེ།
ཁོ་རང་གོང་ས་མཆོག་ལ་དངོས་བཅར་གྱིས་ཕྱག་གཏང་རྒྱུ་བྱུང་བར་སེམས་འགུལ་ཆེན་པོ་ཐེབས་པ་དང། རྩ་བའི་ཁོ་ཚོ་འདི་གར་གོང་ས་མཆོག་གི་བྱིན་རླབས་ཐོབ་པ་དང། སྤྱི་འཐུས་གྲོས་ཚོགས་ཀྱི་ལས་རིམ་ལ་བཅར་རྒྱུ། གཞུང་འབྲེལ་མིན་པ་གི་ཚོགས་པ་ཁག་ལ་གཟིགས་སྐོར་བྱེད་རྒྱུ་ཆེད་དུ་ཡོང་བ་ཆ་ཚང་ལེགས་པར་གྲུབ་སོང། ཁོ་ཚོའི་ཚོགས་པ་གི་ངོས་ནས་རྒྱ་གར་གཞུང་གིས་བཙན་བྱོལ་ཟེར་བ་གི་ཚིག་བཏོན་ནས། བོད་མིའི་སྒྲིག་འཛུགས་འདི་བོད་གཞུང་ངོ་མ་ཞིག་ཏུ་ཆབ་སྲིད་ཀྱི་ཐོག་ནས་ངོས་འཛིན་གནང་ཐུབ་ན། ནང་པའི་རྒྱལ་ཁབ་གཞན་མང་པོས་བོད་དོན་རྒྱབ་སྐྱོར་ཡོང་བར་ཕན་ཐོགས་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་སོང། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་བྷཱ་རཏ་ཏི་བད་སང་ནི་སྤྱི་ལོ་ཉིས་སྟོང་ཉེར་གཅིག་གི་ལོར་རྒྱ་གར་ནང་གསར་དུ་བཙུགས་པ་ཞིག་དང། ཁོ་ཚོའི་ཚོགས་པ་གིས་རོགས་བྱས་ནས་བར་ལམ་ར་ཇི་སི་ཐན་མངའ་སྡེ་གི་ནང། བོད་མི་སུད་ཚོང་བ་ཉིས་བརྒྱ་དྲུག་ཅུ་ལ་གཏན་འཇགས་སུད་ཚོང་གི་ས་ཆ་རག་ཐུབ་པ་བྱུང་ཡོད་ཅིང། ཚོགས་པ་དེ་གི་མཚན་འཛིན་ཚོགས་གཙོ་ནི་རྒྱ་གར་ཆེས་མཐོའི་ཁྲིམས་ཁང་གི་ཁྲིམས་དཔོན་ཟུར་པ། གྱན་སུ་དཱ་མི་ཤི་ར་ལགས་དང་ཚོགས་གཙོ་གཞོན་པ་རྒྱ་གར་གི་དམག་སྤྱི་ཟུར་པ་ནེ་ལིན་དར་ཀུ་མར་ལགས་བཅས་ཡིན་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན་ང་སྟག་ལྷ་རྒྱལ་ཡིན་ད་ཞུ་ནས་མུ་མཐུད་ནས་གསན་རྒྱུ་བྱ་གྱིས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་ནས་གྲོས་ཚོགས་མུ་མཐུད་དུ་འཚོགས་མ་ཐུབ་པར་ལྷག་ཡོད་པ་རེད་ལ། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ནང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་ནག་གི་གསང་ཉུལ་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་དང་འབྲེལ་ནས་གྲོས་ཚོགས་ཀྱི་ལས་རིམ་གཞན་ཁག་འགྲོ་ཐུབ་མེད་པ་མ་ཟད་གྲོས་ཚོགས་འཚོགས་མ་ཐུབ་པའི་གནས་སྟངས་མུ་མཐུད་ནས་ལྷག་ཡོད་པར་བརྟེན་ཚེས་ཉི་རྩ་གསུམ་ཉིན་སྤྱི་འཐུས་ཚོགས་གཙོ་གཞོན་གཉིས་ཀྱི་ལམ་སྟོན་འོག་གྲོས་ཚོགས་མུ་མཐུད་ནས་འཚོགས་ཐུབ་ཐབས་སྐོར་དང་གཞི་རིམ་མི་མང་རེ་འབོད་ཚོགས་པའི་ལས་འགུལ་དང་འབྲེལ་བའི་སྐོར་བཅས་བརྗོད་གཞི་གཉིས་ཀྱི་ཐོག་སྤྱི་འཐུས་རྣམ་པའི་དབར་བཞུགས་མོལ་ཚོགས་འདུ་འཚོགས་ཐབས་གནང་ཡོད་ཀྱང་མདོ་སྨད་སྤྱི་འཐུས་བཅུ་དང་དབུས་གཙང་སྤྱི་འཐུས་བརྒྱད་དེ་བཞིན་ཡོ་རོབ་སྤྱི་འཐུས་གཅིག་བཅས་ཁྱོན་སྤྱི་འཐུས་བཅུ་དགུས་མཉམ་ཞུགས་བྱས་མེད་པར་བརྟེན་བཞུགས་མོལ་ཚོགས་འདུ་དེ་འཚོགས་ཐུབ་མེད་པ་རེད། ཚེས་ཉི་རྩ་ལྔ་ཉིན་བཞུགས་མོལ་ཚོགས་འདུར་བཅར་མཁན་མདོ་སྟོད་སྤྱི་འཐུས་དཀོན་མཆོག་ཡར་འཕེལ་ལགས་ཀྱིས་ད་ལྟའི་ཆར་གལ་ཆེ་ཤོས་ནི་བདེ་སྲུང་ལས་ཁུངས་ཀྱིས་གསལ་བཤད་གང་མགྱོགས་གནང་རྒྱུ་དེ་ཡིན་པས་བདེ་སྲུང་ལས་ཁུངས་ཀྱིས་རྒྱ་མིའི་གསང་ཉུལ་དང་འབྲེལ་བའི་གནད་དོན་དེ་གཙང་བཟོ་མ་བྱས་བར་དུ་གྲོས་ཚོགས་མུ་མཐུད་ནས་འཚོགས་རྒྱུ་ཁག་པོ་ཡིན་པ་འགྲེལ་བརྗོད་གནང་ཡོད་པ་རེད། བདེ་སྲུང་ལས་ཁུངས་ནས་ལན་རེད་དང་མ་རེད་ལན་གཅིག་མ་སླེབས་ན་སོ་སོ་ཚོགས་ཆེན་གྱི་ཚོགས་བརྡ་བཏང་ཐུབ་ཡ་ཡོད་མ་རེད་དེ་ཁོ་ཚོས་སྤྱི་འཐུས་ཁག་མང་པོ་ཞིག་གི་ཚོགས་གཙོ་ཚོགས་གཞོན་ལ་ཕར་ཞུ་བཞག་ཡོད་རེད་ད་ང་ཚོ་གནད་དོན་དེ་ཡིན་ན་ཡིན་པ་དང་མིན་ན་མེད་པ་ཅིག་གནད་དོན་དེ་གཙང་མ་མ་བཟོས་ན་ང་ཚོ་གྲོས་ཚོགས་འཚོག་གི་མིན་ད་ཟེར་ཡོད་ད་ཁོ་བདེ་སྲུང་ལས་ཁུངས་ལ་ནི་ཚོགས་གཙོ་ཚོགས་གཞོན་ཚོགས་བརྡ་བཏང་ནས་ད་ཚོགས་གཙོ་ཚོགས་གཞོན་རེད་ཏན་ཏན་རེད་ཡིན་ན་ཡང་ཚོགས་གཙོ་ཚོགས་གཞོན་གྱིས་བདེ་སྲུང་ལས་ཁུངས་ཀྱི་ལན་དེ་བསྒུག་ཏུ་ཡོད་རེད་བསམ་གྱི་འདུག། ཡང་ཚེས་ཉི་ཤུ་རྩ་ལྔ་ཉིན་གོང་ཞུས་བཞུགས་མོལ་ཚོགས་འདུར་མཉམ་ཞུགས་མ་བྱེད་མཁན་སྤྱི་འཐུས་ཐུན་མོང་ནས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང་དུ་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་བའི་ཚོགས་དུས་དང་པོར་བཀུར་འོས་ཆོས་བརྒྱུད་སྤྱི་འཐུས་དགུ་དང་མདོ་སྟོད་སྤྱི་འཐུས་བཅུ་ཐམ་པ་ཚོགས་བཅར་མ་གནང་བའི་རྐྱེན་གྱིས་གྲོས་ཚོགས་ལས་རིམ་ལ་འགོག་རྐྱེན་འཕྲད་ཡོད་པར་འཁོད་འདུག་ཀྱང་ཕྱི་ཚེས་ཉིས་རྩ་གསུམ་ཉིན་ཚོགས་དྲུང་ལས་ཁུངས་ཀྱིས་སྤྱི་འཐུས་སྒེར་སོ་སོར་ཉིན་རྒྱབ་ཆུ་ཚོད་གསུམ་པའི་ཐོག་གོང་ཞུས་བརྗོད་གཞི་གཉིས་ཀྱི་སྐོར་བཞུགས་མོལ་ཚོགས་འདུ་ཞིག་ཡོད་པའི་ཚོགས་བརྡ་འབྱོར་ཡོད་ཀྱང་ཟུར་དུ་གྲོས་ཚོགས་མུ་མཐུད་ནས་འཚོགས་ཐུབ་ཐབས་སྐོར་གྱི་བཞུགས་མོལ་ཚོགས་འདུར་བཅར་དགོས་གལ་གང་ཡང་མ་མཐོང་ཞེས་དང་གཞི་རིམ་མི་མང་གིས་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་རེ་འབོད་ཕྱི་གསལ་ནང་གསལ་ཞུས་ཟིན་པས་དེར་བཞུགས་མོལ་ཚོགས་འདུ་འཚོགས་ནས་དོན་ཕན་ལྡན་པ་ཞིག་ཡོང་བཟོ་གང་ཡང་མ་མངོན་སྟབས། བཞུགས་མོལ་ཚོགས་འདུར་ཚོགས་བཅར་ཞུས་མེད་ཅེས་འཁོད་ཡོད་པ་རེད། སྤྱི་འཐུས་རིག་འཛིན་ལྷུན་གྲུབ་ལགས་ཀྱིས་བདེ་སྲུང་ལས་ཁུངས་ཀྱི་གནད་དོན་དེ་ནི་འཛིན་སྐྱོང་བཀའ་ཤག་དང་འབྲེལ་བ་ཡོད་པས་ད་ལྟའི་ཆར་གནད་དོན་དེའི་ཐོག་འགྲེལ་བརྗོད་བྱེད་རྒྱུའི་གནས་བབ་མེད་ཅེས་གསུངས་ཡོད་པ་རེད། གཞི་རྩའི་ཆ་ནས་ད་རེས་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་ལས་བསྡོམས་སྙན་སྒྲོན་བྱེད་རྒྱུ་དང་སྤྱི་ཡོངས་བགྲོ་གླེང་བཀའ་ཤག་གི་ལན་འདེབས་གསལ་བཤད་གནང་རྒྱུ་བཅས་ཡིན་ན་ཡང་ད་བར་ཆོས་རིག་ལས་ཁུངས་གཅིག་པུའི་ལས་བསྡོམས་སྙན་སྒྲོན་དང་བགྲོ་གླེང་བྱས་ཟིན་པ་ལས་ལས་ཁུངས་གཞན་དག་གི་ལས་བསྡོམས་སྙན་སྒྲོན་བྱེད་རྒྱུ་ལྷག་ཡོད་པ་རེད། བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་འཛམ་གླིང་ཆུ་བོའི་ཉིན་མོར་སྲུང་བརྩི་ཞུས་ཡོད་གི། བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་འཛམ་གླིང་ཆུ་བོའི་ཉིན་མོར་ཨེ་ཞི་ཡའི་ཆུ་བོ་གཙོ་བོ་ཁག་གི་མགོ་ཁུངས་བོད་ཡིན་པ་དང་རྒྱ་ནག་གཞུང་གིས་ད་ལྟ་ཆུ་ཁ་བསྒྱུར་བ་དང་ཆུ་མཛོད་རྒྱག་པ་སོགས་བྱེད་བཞིན་ཡོད་པས་ང་ཚོར་དྭངས་ཤིང་གཙང་བའི་ཆུ་བོ་དང་ཁོར་ཡུག་སྲུང་སྐྱོབ་བྱེད་རྒྱུའི་འོས་འགན་ཡོད་ཅེས་རེས་གཟའ་ཉི་མའི་ཉིན་བཞུགས་སྒར་དྷརམ་ས་ལར་སྤེལ་བའི་ལས་འགུལ་སྐབས་འགྲེལ་བརྗོད་གནང་ཡོད་གི། འཛམ་གླིང་ཆུ་བོའི་ཉིན་མོ་ནི་ཉིས་སྟོང་ལྔ་ལོར་འཛམ་གླིང་ཆུ་བོའི་ཉིན་མོ་གསར་བཏོད་མཁན Mark Angelo ཡིས་གྲོས་འགོ་བཏོན་པ་ལྟར་དབུ་བརྙེས་པ་དང་ད་ལོའི་འཛམ་གླིང་ཆུ་བོའི་ཉིན་མོའི་འབོད་ཚིག་ནི་ཆུ་བོའི་ཐོབ་ཐང། ཆུ་བོ་ནི་རྒྱལ་ཁབ་ཀྱི་ནོར་བུ་རུ་ངོས་འཛིན་བྱེད་རྒྱུ་བཅས་ཡིན་ཞིང་ཆབས་ཅིག་ཏུ་ཆུ་བོའི་ནང་གད་སྙིགས་སོགས་མི་བླུག་རྒྱུར་སྔོན་འགོག་བྱེད་རྒྱུ་ཡིན་པ་རེད། བུད་མེད་ལྷན་ཚོགས་ཀྱི་འགན་འཛིན་གྱིས། མི་ཚང་མས་བོད་ཀྱི་ཆུ་བོར་དོ་སྣང་ཆེ་བ་བྱེད་རྒྱུའི་འབོད་སྐུལ་དང་འབྲེལ་བོད་ནས་བཞུར་བའི་རྨ་ཆུ་དང་འབྲི་ཆུ་ཡར་ཀླུང་གཙང་བོ་སོགས་ནི་ཨེ་ཤེ་ཡའི་ཆུ་བོ་རིང་ཤོས་དང་གཙང་བོ་དག་ཡིན་ཞེས་གསུངས་ཡོད་པ་རེད། བོད་ནི་འཁྱགས་རོམ་ཆེན་པོ་དང་འཐུང་ཆུ་མང་བོའི་འབྱུང་ཁུངས་ཡིན་པས་གོ་ལའི་སྣེ་གསུམ་པ་ཞེས་མིང་ཐོགས་ཡོད་ལ་ལོ་ལྟར་ཟླ་དགུ་བའི་བདུན་ཕྲག་བཞི་བའི་གཟའ་ཉི་མ་ནི་འཛམ་གླིང་ཆུ་བོའི་ཉིན་མོ་ཡིན། ཉིན་མོ་དེ་སྲུང་བརྩི་བྱེད་རྒྱུ་ནི་མི་རྣམ་པའི་ཆུ་བོའི་གལ་ཆེའི་རང་བཞིན་དང་སྲུང་སྐྱོབ་ཀྱི་འདུ་ཤེས་མཐོ་རུ་འདེགས་རྒྱུའི་ཆེད་དུ་ཡིན་པ་རེད།

གནད་དོན་དབྱེ་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་ལ་གསན་རོགས་གནང། ད་གོང་ནས་ངོ་སྤྲོད་ཞུས་པ་བཞིན་ཨ་རིའི་འགྲོ་བ་མིའི་ཐོབ་ཐང་གི་སྒྲིག་འཛུགས་གྲོས་མོལ་ཐེབས་རྩ་ཁང་གིས་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱ་ནག་གཞུང་གི་ནང་ཁུལ་མི་སྣ་ཞིག་གི་སྐད་ཆ་ལུང་དྲངས་ནས་སྤེལ་བའི་གནས་ཚུལ་ནང། ཡུ་གུར་བའི་ཤེས་ལྡན་མི་སྣ་དང་དམངས་སྲོལ་ཆེད་མཁས་པ་དགེ་རྒན་ཆེན་མོ་ལྕམ་རེ་ཡི་ལ་དྭ་བོ་ཐི་ལ་རྒྱལ་ཁབ་བདེ་འཇགས་ལ་གནོད་པ་བྱེད་ལུགས་ཀྱི་ཉེས་མིང་བཙུགས་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་པ་མ་ཟད་ཆབ་སྲིད་ཐོབ་ཐང་མི་ཚེ་ཧྲིལ་བོར་འཕྲོག་ཡོད་པ་བཀོད་ཡོད་པ་རེད། དེ་ནི་རྒྱ་ནག་གཞུང་གི་ཁུངས་ལྡན་གནས་ཚུལ་གྱིས་ལྕམ་དྭ་བོ་ཐི་ལ་ཚེ་བཙོན་གྱི་ཁྲིམས་ཐག་བཅད་པ་བདེན་དཔང་བྱས་པ་ཐོག་མ་དེ་ཆགས་ཡོད། དེ་སྔ་རྒྱ་ནག་གི་དཔོན་རིགས་ཤིག་གིས་གྲོས་མོལ་ཐེབས་རྩ་ཁང་ལ་དྭ་བོ་ཐི་བཀག་ཉར་བྱས་ནས་ལོ་གཅིག་གི་རྗེས་ཏེ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བཅུ་གཉིས་པར་ཞིན་ཅང་ངམ་ཤར་ཏུར་ཀི་སི་ཐན་གྱི་འབྲིང་རིམ་ཁྲིམས་ཁང་ཞིག་གིས་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་བཙུགས་ནས་ཁྲིམས་གཅོད་བྱས་པ་དང་ལྕམ་དྭ་བོ་ཐིས་ཉེས་ཆད་ཁས་མ་བླངས་པར་གོང་རིམ་ཁྲིམས་ཁང་ལ་ཞུ་གཏུག་བྱས་ཚུལ་བཤད་ཡོད་པ་རེད། ཉེ་ལམ་གྱི་གནས་ཚུལ་ནང་ཁོང་གི་ཞུ་གཏུག་དེ་བཞིན་ཤར་ཏུར་ཀི་སི་ཐན་གྱི་ཆེས་མཐོ་ཁྲིམས་ཁང་གིས་དང་ལེན་བྱས་མེད་པ་ཁ་གསལ་བཏོན་ཡོད་པ་རེད། གནས་ཚུལ་ནང་ལྕམ་དྭ་བོ་ཐི་ལ་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་གཡོགས་པའི་ཁྲིམས་གཅོད་དེ་གསང་བའི་ངང་བྱས་ཡོད་པ་རེད། བོད་ནང་ལའང་རྒྱ་ནག་གཞུང་གིས་བོད་མི་ཤེས་ལྡན་མི་སྣར་དྲག་གནོན་གྱི་སྲིད་ཇུས་དེ་སྤེལ་ནས་མི་ལོ་བཅུ་ཕྲག་འགའ་ཤས་ཕྱིན་ཡོད་ལ་ཞི་ཅིན་ཕིང་གི་རིང་ནས་དྲག་གནོན་བྱེད་ཤུགས་ཆེ་རུ་སོང་བ་རེད། བོད་མི་ཤེས་ལྡན་པ་མང་བོ་གར་སོང་ཆ་མེད་དུ་གྱུར་བ་དང་ཁག་ཅིག་ལ་ཁྲིམས་ཆད་ལྗིད་མོ་བཅད་ཡོད་པ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་སྐུ་ཞབས་སངས་རྒྱས་སྐྱབས་ལགས་ཀྱིས་འགྲེལ་བརྗོད་གནང་སོང།
ད་ལྟའི་གནས་སྟངས་དེ་འདྲ་བོད་ལ་ངོ་མ་ནས་བྱུང་བསྡད་ཡོད་ཡ་འདྲ་བོ་ཅིག་རེད། སྤྱིར་བཏང་བོད་ཀྱི་ཤེས་ལྡན་མི་སྣ་ལ་དྲག་གནོན་གྱི་ལས་འགུལ་དེ་དག་སྤེལ་ནས་ལོ་ཟླ་བཅུ་ཕྲག་ཞི་ཅིན་ཕིང་གིས་དབང་ཆ་ཟིན་པ་ནས་བཟུང་སྟེ་དེ་ཤུགས་ཆེ་རུ་སོང་ཡོད་རེད། བྱེད་སྟངས་དག་རང་རེད། དང་པོ་ནི་གར་སོང་ཆ་མེད་ཕྱིན་ནས་རྒྱ་ནག་གཞུང་གི་གསང་བའི་སྒོ་ནས་བཀག་སྐྱིལ་བྱས་ནས་ལོ་གཉིས་རེ་གསུམ་རེ་གི་རྗེས་ནས་ད་གཟོད་ཨ་ཁྲིམས་ཐག་བཅད་ཡ་ཡིན་ཟེར་ཡ་ཁ་ཤས་པས་དེ་དག་ལོ་ལྔ་རེ་དྲུག་རེ་བདུན་རེ་བརྒྱད་རེ་བཅུ་རེ་ལ་སོགས་པ་ཨ་ནི་ཁོ་རང་དག་གར་སོང་ཆ་མེད་ཕྱིན་ནས་ཤེས་པ་ཡོད་བ་མ་རེད། ད་དཔེར་ན་ང་ཚོ་རོང་བོ་དགེ་འདུན་ལྷུན་གྲུབ། ཀྱི་དང་པོ་ག་ནས་ཁྲིད། དེ་ནས་ཁྲིད་ནས་དཔེ་དེ་ལྟར་ག་པ་སོང་ན་མ་ཤེས་དེ་འདྲ་གང་གི་གྲས་དེའི་སྒང་ལ་ང་ཚོ་འགྲོ་བ་མིའི་ཐོབ་ཐང་གི་མཉམ་འབྲེལ་རྒྱལ་ཚོགས་ལ་རྒྱ་ནག་གཞུང་ལ་དྲི་བ་བཀོད་ཡ་གི་དེའི་ནང་ལོགས་ལ་ཨ་ནི་ཁོ་རང་གི་མིང་དེ་སྤྲད་ནས་ཨ་ནི་སྙན་ཞུ་ཕུལ་ནས་ཨ་ནི་རྒྱ་ནག་གཞུང་ལ་དགེ་འདུན་ལྷུན་གྲུབ་ག་པ་ཡོད་ཟེར་དྲི་བ་དྲིས་དེའི་སྒང་ལ་ད་ཁོ་རང་ཚོ་གི་ཁྲིམས་ཐག་བཅད་ཡ་ཡིན་ཟེར་ད་ལོ་བཞི་གི་ཁྲིམས་ཐག་བཅད་ཡོད་ཟེར་ཡ་དེ་འདྲ་རེད། དེ་ནང་བཞིན་ཚ་བ་ཟླ་སྨྱུག་ལྟ་བུ་མཚོན་ན་ར་གར་སོང་ཆ་མེད་ཕྱིན་ནས་ད་ལོ་མང་པོ་རེད་དེ་འདྲ་གནས་སྟངས་མང་པོ་ཅིག་ཆགས་བསྡད་ཡོད་རེད།
དེ་མིན་བོད་ཀྱི་ཤེས་ལྡན་མི་སྣ་འཛིན་བཟུང་བྱས་པར་རྒྱུ་མཚན་དང་ཉེས་པ་སོགས་མི་དགོས་པར་ཞི་ཅིན་ཕིང་གིས་ཚང་མ་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་ཇུས་འོག་སྤྱིར་ན་བོད་མི་རིགས་དང་ཡང་སྒོས་སུ་ཤེས་ལྡན་མི་སྣ་དམིགས་འབེན་དུ་གྱུར་བ་རེད་ཅེས་ཡང་ཁོང་གིས་གསུངས་རྒྱུར། ད་རྒྱ་ནག་གཞུང་གིས་ཤེས་ལྡན་མི་སྣ་འཛིན་བཟུང་བྱས་ཡ་ལ་རྒྱུ་མཚན་སུ་ཡོད་བ་མ་རེད་འཛིན་བཟུང་བྱས་ཁྲིམས་ཐག་བཅད་ཨ་ནི་དེ་ནས་ཉེས་པ་ག་རེ་ཡིན་ན་བསྒྲག་གི་ཡོད་བ་རེད་དེ་འདི་སྒང་ལ་ཞི་ཅིན་ཕིང་གིས་རྒྱ་ནག་ཅན་དུ་བསྒྱུར་བ་དང་ཨ་ནི་ཀྲུང་ཧྭ་མི་རིགས་ཀྱི་འདུ་ཤེས་ཟེར་ཡག་འདིའི་གི་བསམ་བློའི་འོག་ནས་ཨ་ནི་ཤེས་ལྡན་མི་སྣ་རྩ་མེད་མ་བཟོས་ཡ་ཡིན་ན་ཤེས་ལྡན་མི་སྣ་གི་བོད་ཀྱི་འདུ་ཤེས་དང་བོད་ཀྱི་རིག་གཞུང་བོད་ཀྱི་བསམ་བློ་བོད་ཀྱི་ལ་རྒྱ་ལ་སོགས་པ་ཨ་ནི་འགོ་འཁྲིད་བྱེད་མཁན་གྱི་རིགས་ཆགས་བསྡད་ཡོད་རེད་དེ་འདྲའི་སྒང་ལ་ད་དང་པོ་ཤེས་ལྡན་མི་སྣ་དེ་ཚོ་རྩ་མེད་བཟོས་དེ་འདྲ་བྱས་ནས་ཨ་ནི་བོད། མི་རིགས་ཀྱི་ངོ་བོ་རྩ་མེད་བཟོ་ཡག་དང་བོད་པ་རྒྱ་སྒྱུར་བྱེད་ཡག་དེ་ལ་ལམ་ཁ་བཟོ་གི་ཡོད་ཡ་དེ་ད་གསལ་བོ་འདྲ་བོ་ཅིག་རེད་དེ་འདྲའི་སྒང་ལ་ཅིག་འདས་པའི་ལོ་ཁ་ཤས་ནང་དེ་འདྲ་མང་པོ་ཅིག་བྱུང་བ་རེད་དཔེར་ན་ད་གསེར་རྟ་གི་ཕྱོགས་ནས་ཡིན་ན་ཡང་རྒྱལ་ཞེན་ལྡན་མི་སྣ་འཛིན་ཐག་ཅིག་ལ་མི་དྲུག་དེ་འདྲ་འཇུས་ནས་ཁྲིམས་ཐག་བཅད་ཁྲིམས་ཐག་ད་དཔེ་དེ་ལོ་མང་པོ་རེད་ཁ་ཡི་ལོ་བཅུ་བཞི་བཅད་ཡག་དང་ལྔ་རེ་དྲུག་རེ་བདུན་རེ་དེ་འདྲ་ཁྲིམས་ཐག་བཅད་ཡག་རེད། ད་ཉེས་པ་ག་རེ་རེད་ཟེར་ན་ཉེས་པ། གསལ་བསྒྲགས་བྱེད་རྒྱུ་གི་ཉེས་པ་དེ་ཚོ་ལྟ་དུས་སྒང་ལ་འཛིན་བཟུང་བྱས་ཡ་ཁོ་རང་ཁྲིམས་འགལ་ཡིན་པ་ཁྲིམས་ཐག་བཅད་ཡ་ཁྲིམས་འགལ་ཡིན་པ་དེ་གསལ་བོ་འདྲ་བོ་རེད། སྤྱིར་བཏང་གི་མང་ཆེ་བ་ཅིག་ཤེས་ལྡན་མི་སྣ་སྒང་ལ་ཉེས་པ་བཅད་ཡ་དེ་ཚོ་ང་ཚོ་འགྲོ་བ་མིའི་ཐོབ་ཐང་ངོས་ནས་ལྟ་ཡོང་དུས་སྒང་ལ་ཨ་ནི་སྨྲ་བརྗོད་རང་དབང་ལོངས་སུ་སྤྱོད་པ་ཙམ་རེད། དེ་མ་གཏོགས་དེ་རྒྱ་ནག་གི་རྩ་ཁྲིམས་དང་རྒྱ་ནག་གི་བཅའ་ཁྲིམས་དང་ཉེས་ཁྲིམས་གང་ཡང་འགལ་མེད་པ་གི་ཨ་ནི་དེ་འདྲ་གི་གནས་སྟངས་ཆགས་བསྡད་ཡོད་རེད་དེ་འདྲའི་སྒང་ལ། མང་ཆེ་བ་ཅིག་ཨ་ནི་དེ་འདྲ་བྱས་ནས་བོད་ལ་དེ་འདྲ་གི་གནས་སྟངས་དེ་ཛ་དྲག་རང་འགྲོ་གི་ཡོད་བ་དང་མུ་མཐུད་དུ་དེ་འདྲ་གི་གནས་སྟངས་བྱུང་བསྡད་ཡོད་ཡ་དེ་འདྲ་ཅིག་རེད་ལ། སྐྱེས་མ་དཱ་བོ་ཐུ་ནི་ད་ལྟ་དགུང་ལོ་ལྔ་བཅུ་ང་བདུན་ཡིན་ཞིང་ཉིས་སྟོང་བཅུ་བདུན་ལོར་ཟླ་བཅུ་གཉིས་པར་འཛིན་བཟུང་བྱས་སྐབས་ཁོང་མོ་ནི་ཤར་ཏུར་ཀི་སི་ཐན་སློབ་ཆེན་གྱི་མི་རིགས་སློབ་གླིང་གི་དགེ་རྒན་ཆེན་མོ་ཡིན། ཁོང་མོས་སློབ་ཆེན་དེའི་ནང་གྲངས་ཉུང་མི་རིགས་ཀྱི་ཞིབ་འཇུག་ལྟེ་གནས་ཁང་ཞིག་གསར་འཛུགས་གནང་བ་མ་ཟད་ཤར་ཏུར་ཀི་སི་ཐན་གྱི་ག་ས་གང་ལ་སོང་ནས་དངོས་སུ་རྟོག་ཞིབ་བྱས་པ་དང་མི་རིགས་ལོ་རྒྱུས་ཁྱབ་ཁོངས་ཀྱི་ཆེད་མཁས་པ་ཞིག་ཡིན། དཱ་བོ་ཐུ་ནི་རྒྱ་ནག་དམར་ཤོག་ཚོགས་མི་ཡིན་ཞིང་དེ་སྔ་རྒྱ་ནག་གི་རིག་གནས་ལྷན་ཁང་གི་བྱ་དགའ་དང་རྣམ་གྲངས་མ་དངུལ་རག་མྱོང་ཡོད་པ་རེད། དེ་མིན་ཁོང་མོས་ཨ་རིའི་ཧར་བར་ཏི་གཙུག་ལག་སློབ་ཆེན་དང་ཁོར་ནེལ་གཙུག་ལག་སློབ་ཆེན་དུ་གཏམ་བཤད་གནང་མྱོང་ཡོད་ལ་གཞན་ཨ་རིའི་ཕེན་སིལ་བྷེ་ནི་ཡ་གཙུག་ལག་སློབ་ཆེན་དང་ཨིན་དི་ཨ་ན་གཙུག་ལག་སློབ་ཆེན་ཝ་ཤིང་ཏོན་གཙུག་ལག་སློབ་ཆེན་སོགས་སུ་འཕྲལ་སེལ་རིག་པ་བ་གནང་མྱོང་ཡོད་པ་རེད། འགྲོ་བ་མིའི་ཐོབ་ཐང་གི་སྒྲིག་འཛུགས་མང་བོ་ཞིག་གིས་སྐྱེས་མ་དཱ་བོ་ཐུ་འཕྲལ་དུ་གློད་བཀྲོལ་གཏོང་དགོས་ཞེས་འབོད་སྐུལ་རབ་དང་རིམ་པ་བྱས་ཡོད་ལ་གྲོས་མོལ་ཐེབས་རྩ་ཁང་གིས་ཁོང་མོའི་མིང་ཐེ་བའི་མི་ཉི་ཤུ་རྩ་བརྒྱད་ཀྱི་མིང་ཐོ་ཞིག་རྒྱ་ནག་གཞུང་ལ་ཕུལ་བ་མ་ཟད་སྐྱེས་མ་དཱ་བོ་ཐུ་ཡི་གནས་སྟངས་དང་འཕྲོད་བསྟེན་གནས་བབ་སོགས་མཁོ་སྤྲོད་བྱེད་དགོས་པའི་དགོས་འདུན་བཏོན་ཡོད་པ་རེད། བསྡོམས་རྩིས་ཤིག་ལ་གཞིགས་ན་ཉིས་སྟོང་བཅུ་དྲུག་ལོ་ནས་རྒྱ་ནག་གཞུང་གིས་ཡུ་གུར་བའི་ཤེས་ལྡན་མི་སྣ་སུམ་བརྒྱ་ལྷག་འཛིན་བཟུང་དང་བཙན་འཁྲིད་བཀག་ཉར་སོགས་བྱས་ཡོད་པ་རེད། ཉིས་སྟོང་བཅུ་བདུན་ལོ་ནས་རྒྱ་ནག་གཞུང་གིས་ཡུ་གུར་ཁ་ཆེ་བ་དང་ཧ་སག་ཁ་ཆེ་བ་བསྡོམས་པའི་མི་ས་ཡ་གཅིག་དང་འབུམ་བརྒྱད་གཅིག་སྡུད་སློབ་གསོ་ར་བ་ཟེར་བར་བཅུག་ཡོད་པ་གནས་ཚུལ་མང་བོ་ནང་ཐོན་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་སྟག་ལྷ་རྒྱལ་ཡིན་ད་གཞུག་ནས་མུ་མཐུད་ནས་གསར་འགྱུར་བཤད་ཀྱིས། རྒྱ་ནག་གི་རྒྱལ་ཁབ་བསྡོམས་རྩིས་ལྷན་ཁང་གི་འགན་འཛིན་གཞོན་པ་ཟུར་པ་ཧེ་ཁེང་གིས་རྒྱ་ནག་མི་དམངས་དུང་ཕྱུར་བཅུ་བཞི་ཡིས་ད་ལྟ་རྒྱ་ནག་རྒྱལ་ཡོངས་སུ་གང་སར་བེད་མེད་དུ་ལུས་པའི་ཁང་སྟོང་གི་ཁ་གང་གི་མ་རེད་ཅེས་གསུངས་ཡོད་པ་རེད། དུས་ཡུན་རིང་པོར་རྒྱ་ནག་ལ་ས་ཁང་ཉམས་ཆག་གི་གནད་དོན་ཆེན་པོ་ཡོད་པ་ལྟར་བེད་མེད་ཁང་སྟོང་དང་འདྲེ་གྲོང་མང་པོ་བྱུང་ཡོད་ལ་ལྷག་པར་དུ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་ནག་གི་ས་ཁང་ཁེ་ལས་ཁང་ཆེ་གྲས་ཧིན་ཏཱ་འཛམ་གླིང་སྟེང་གི་བུ་ལོན་མང་ཤོས་ཀྱི་ཁེ་ལས་ཁང་དང་ཆོད་གན་དང་འགལ་བའི་གནས་ཚུལ་བྱུང་རྗེས་རྒྱ་ནག་གི་ས་ཁང་གི་གནད་དོན་དེ་འབུར་དུ་ཐོན་པ་རེད། ཨིན་ས་ཡ་རེར་གྱིས་དེ་སྔ་སྤེལ་བའི་གནས་ཚུལ་ལ་གཞིགས་ན་རྒྱ་ནག་ནང་བེད་མེད་དུ་ལུས་པའི་ཁང་སྟོང་བྱེ་བ་དྲུག་དང་ས་ཡ་ལྔ་ལྷག་ཡོད་པས་ཧྥ་རན་སི་རྒྱལ་ཁབ་ཀྱི་མི་མང་ཚང་མ་ཤོང་གི་རེད་ཅེས་བཀོད་ཡོད་པ་རེད་ལ། དེ་བཞིན་དུ་རྒྱ་ནག་གཞུང་འབྲེལ་གྱི་རྒྱལ་ཁབ་གསར་འགྱུར་དྲ་རྒྱས་སྤེལ་བའི་བརྙན་ཐུང་ཞིག་གི་ནང་དུ་རྒྱ་ནག་ལྷོ་ཕྱོགས་ཀྱི་གླེང་སྟེགས་ཞིག་གི་སྟེང་ད་ལྟའི་ཆར་རྒྱ་ནག་ནང་བེད་མེད་དུ་ལུས་པའི་ཁང་སྟོང་ག་ཚོད་ཅིག་ཡོད་པའི་ཐད་ཆེད་མཁས་པ་ཚོས་གྲངས་ཀ་མ་འདྲ་སྣ་མང་ཞིག་བཏོན་ཡོད། ཐལ་དྲགས་པའི་བསམ་ཚུལ་ཞིག་ནི་ད་ལྟ་རྒྱ་ནག་ནང་མི་དུང་ཕྱུར་སུམ་ཅུ་ཤོང་བའི་ཁང་སྟོང་ལྷག་ཡོད་ཚུལ་བཤད་ཡོད་མོད། ཚོད་དཔག་དེ་མང་དྲགས་པ་རེད། ཡིན་ན་ཡང་རྒྱ་ནག་མི་འབོར་དུང་ཕྱུར་བཅུ་བཞི་ཡིས་འགེངས་མི་ཐུབ་པ་ཞིག་ལྷག་ཡོད་ཅེས་རྒྱ་ནག་གི་རྒྱལ་ཁབ་བསྡོམས་རྩིས་ལྷན་ཁང་གི་འགན་འཛིན་གཞོན་པ་ཟུར་པ་ཧི་ཁིན་གྱིས་བཤད། དུས་ཡུན་རིང་པོ་ཞིག་ལ་རྒྱ་ནག་གིས་ས་ཁང་ནི་མ་རྩ་འཛུགས་ས་བརྟན་ཤོས་དེར་ངོས་འཛིན་བྱས་ནས་དཔལ་འབྱོར་ལ་སྐུལ་འདེབས་བྱས་རྐྱེན་མཁོ་སྒྲུབ་ལྷག་པའི་གནད་དོན་བྱུང་ནས་ཁང་པ་བགྲང་ལས་འདས་པ་ཞིག་བེད་མེད་དུ་ལུས་ཡོད་པ་རེད། རྒྱ་ནག་གི་གནད་ཡོད་དཔོན་རིགས་ཚོ་གཅིག་རྗེས་གཉིས་མཐུད་ནས་བོར་བརླག་ཏུ་སོང་རྗེས་རྒྱ་ནག་དམག་དཔུང་གིས་དམག་གི་འབྲེལ་བ་མ་ནོར་བར་བྱེད་དགོས་ལུགས་ཉེན་བརྡ་བརྒྱབ་ཡོད་གི་དེའང་བྷི་ལུམ་བྷིར་ཀི་གསར་ལས་ཁང་གིས་ཟླ་འདིའི་ཚེས་ཉི་ཤུ་རྩ་བཞིའི་ཉིན་སྤེལ་བའི་གནས་ཚུལ་ནང་རྒྱ་ནག་མི་དམངས་བཅིངས་འགྲོལ་དམག་གིས་དམག་མི་ཚོས་འབྲེལ་བ་བྱེད་དུས་མ་ནོར་བར་བྱེད་དགོས་ལུགས་སྐུལ་འདེབས་བྱས་ཏེ་ནོར་འཁྲུལ་ཅན་གྱི་མི་དང་འབྲེལ་བ་བྱས་པ་ནི་འགོ་ཁྲིད་ལ་ལ་ཞིག་སྐྱོན་ཅན་དུ་གྱུར་བའི་རྒྱུ་མཚན་ཡིན་ཞེས་གསལ་བཤད་བྱས་ཡོད་པ་རེད། རེས་གཟའ་པ་སངས་ཉིན་བཅིངས་འགྲོལ་དམག་གི་ཚགས་པར་དུ་ཞིབ་བརྗོད་གཙོ་བོ་ཞིག་སྤེལ་བའི་ནང་དུ་རྒྱ་ནག་དམག་དཔུང་གི་དམག་མི་ཚོས་རང་ཉིད་ཀྱི་གྲོགས་པོའི་ནང་ནས་གཙང་དག་བྱེད་དགོས་ལུགས་བཤད་པ་ལས་སྐྱོན་ཅན་སུ་སུ་ཡིན་པ་ཁ་གསལ་བཏོན་མེད་ཁུལ། བཅིངས་འགྲོལ་དམག་ཚགས་པར་གྱིས་ད་ལོར་ཟླ་དྲུག་པར་དབུས་དམག་དཔུང་ལྷན་ཁང་གིས་སྤེལ་བའི་ལས་བྱེད་པའི་འབྲེལ་བའི་ཁྱབ་ཁོངས་ཐད་ཀྱི་ཚད་གཞི་ཞེས་པ་ཞིག་བླངས་ཏེ། ཉེན་ཁ་དང་སླུ་བྲིད་དང་རྒྱང་དུ་བཀྱེད་ཐབས་ཡག་ཤོས་དེ་ནི་གཟུགས་པོ་ཁ་བྲལ་དགོས་ཞེས་བཤད་འདུག་དགོས་མེད་ཀྱི་ལས་འགུལ་དང་གསོལ་སྟོན་ནང་མ་ཞུགས་ན་ཡག་ཞེས་བཤད་ཡོད་པ་རེད། བཅིངས་འགྲོལ་དམག་གིས་ཞིབ་བརྗོད་དེ་མ་སྤེལ་གོང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གིས་ད་ལོའི་ཟླ་བདུན་པར་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཆིན་ཀང་གོ་ས་ནས་གནས་དབྱུང་བཏང་བ་རེད་ཆིན་ཀང་གིས་ལས་གནས་དེ་ཁུར་ནས་ཟླ་བ་བདུན་ལས་ཕྱིན་མེད་པས་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་དུས་ཐུང་ཤོས་དེ་ཡིན། ཨ་རིའི་ཝོལ་སྲང་ལམ་ཉིན་རེའི་ཚགས་པར་གྱིས་ཆིན་ཀང་ཕོ་མོའི་འབྲེལ་བར་རྐྱེན་བྱས་ནས་གནས་དབྱུང་བཏང་ལུགས་གནས་ཚུལ་སྤེལ་ཡོད་གི། དེ་མིན་པའི་མཐོ་རིམ་དཔོན་རིགས་གཞན་ཞིག་ནི་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུ་ད་ལོར་ཟླ་བརྒྱད་པའི་སྨད་དུ་གར་སོང་ཆ་མེད་དུ་གྱུར་བ་རེད། ཟླ་བ་འགའི་སྔོན་དུ་རྒྱ་ནག་གི་རྡུལ་ཕྲན་མཚོན་ཆར་བདག་སྐྱོང་བྱེད་པའི་དམག་དཔུང་གི་དམག་སྤྱི་གནས་དབྱུང་བཏང་བ་རེད། མིང་མ་བཤད་པའི་ཨ་རིའི་དཔོན་རིགས་ཤིག་གིས་ཨ་རིའི་གསང་བའི་གནས་ཚུལ་ལ་གཞིགས་ན་ལི་ཧྲང་ཧྥུ་རྒྱལ་སྲུང་བློན་ཆེན་གྱི་གོ་གནས་ནས་གནས་དབྱུང་བཏང་ཟིན་པ་རེད་ཅེས་འགྲེལ་བརྗོད་བྱས་ཡོད་སྐད།

ཨ་མི་རི་ཀའི་ཁོ་ལོ་ར་རྡོ་ཞེས་པའི་མངའ་སྡེ་དེ་ནི་བཙན་བྱོལ་བོད་མི་ཚོའི་སེམས་སུ་བརྩེ་དུང་ཟབ་པའི་ཨ་མི་རི་ཀའི་མངའ་སྡེ་ཞིག་ཡིན། རྒྱུ་མཚན་ནི་མངའ་སྡེ་འདི་ནི་ཕྱོགས་མང་བོ་ཞིག་ནས་བོད་དང་འབྲེལ་བ་ཆགས་ཡོད་པའི་རྐྱེན་གྱིས་རེད། དཔེར་ན་མངའ་སྡེ་འདི་ནི་སྔར་ཆུ་བཞི་སྒང་དྲུག་གི་བསྟན་སྲུང་དྭང་བླངས་དམག་མི་སུམ་བརྒྱ་ལྷག་ཙམ་ལ་ཨ་མི་རི་ཀའི་གསང་བའི་ལས་ཁུངས་ཀྱིས་འཇབ་རྒོལ་གྱི་སྦྱོང་བརྡར་སྤྲོད་ས་ཡིན་པ་དང། ཆོས་རྒྱམ་དྲུང་པ་རིན་པོ་ཆེ་གིས་ནུབ་ཕྱོགས་སུ་བོད་ཀྱི་ནང་ཆོས་སྤེལ་བའི་རྟེན་གཞི་རྒྱས་སའང་མངའ་སྡེ་འདི་ཡིན་ལ། ད་སྐབས་བོད་ཀྱི་སྐྱེ་ཁམས་སྲུང་སྐྱོབ་པ་ཚོས་མ་དཔེ་ལྟ་ས་གི་ཁོ་ལོ་ར་རྡོ་གཙང་བོ་ཡང་མངའ་སྡེ་འདི་དང་འབྲེལ་བ་ཆེ་བ་ཞིག་རེད། དེར་བརྟེན་ཁོ་ལོ་ར་རྡོ་ནི་དེང་རབས་བོད་ཀྱི་རྩོམ་རིག་གི་བརྗོད་གཞི་གི་ཆ་ཤས་ཤིག་ཏུ་གྱུར་ཚར་ཡོད་ལ་དེ་རིང་འདིར་དེའི་སྐོར་གླེང་དོན་ཡང་རྒྱུ་མཚན་དེ་འདྲ་ཞིག་ལ་ཐུག་ཡོད། གཤམ་དུ་ང་ཚོས་དེའི་བྱུང་རིམ་ལ་ཕྱིར་དྲན་ཞིག་བྱས་ན། ཉིས་སྟོང་དགུ་གི་ལོར་འདི་ག་རླུང་འཕྲིན་ཁང་གི་རྩོམ་སྒྲིག་པ་དཔལ་ལྡན་རྒྱལ་ལགས་ཆེད་དུ་མངའ་སྡེ་འདི་དང་འབྲེལ་བའི་བོད་ཀྱི་གནས་ཚུལ་རྒྱུས་ལོན་བྱེད་དུ་སོང་ཡོད། སྐབས་དེར་ཁོང་གིས་མངའ་སྡེ་འདི་དང་ལྷག་པར་དུ་མངའ་སྡེ་འདིའི་གྲོང་ཁྱེར Boulder གི་སྐོར་ལ་མཐོང་ཐོས་དང་མྱོང་ཚོར་འདི་འདྲ་ཞིག་བྱུང་ཡོད། Colorado མངའ་སྡེ་གི་རྒྱལ་ས Denver གནམ་གྲུ་ཐང་ནས་རླངས་འཁོར་ཞིག་གླས་ཏེ་ལམ་ལ་ཆས་ནས་སྐར་མ་བཞི་བཅུ་གི་རྗེས་སུ Boulder གྲོང་ཁྱེར་ལ་འབྱོར། ད་ཐེངས་གྲོང་ཁྱེར་འདིར་ཡོང་དོན་གཙོ་བོ་ནི་ས་ཁུལ་འདིར་ཡོད་པའི་ནཱ་རོ་པ་སློབ་གཉེར་ཁང་དང་ཤམ་བྷ་ལ་ཆོས་ཚོགས་བསྟི་གནས་ཁང་དུ་གནས་ཚུལ་རྒྱུས་ལོན་བྱེད་པའི་ཆེད་དུ་ཡིན། Boulder གི་གྲོང་ཁྱེར་དུ་མི་གྲངས་ཁྲི་དགུ་དང་གཅིག་སྟོང་ལྷག་གནས་སྡོད་བྱས་ཡོད་པ་དང་གྲོང་ཁྱེར་འདི་ནི་ཤེས་རིག་དང་སྒྱུ་རྩལ་གྱི་གྲོང་ཁྱེར་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད་ཨ་མི་རི་ཀའི་རྒྱལ་ཡོངས་སུ་ལྗང་མདོག་གི་གྲོང་ཁྱེར་ཐོག་མ་རུ་ངོས་འཛིན་བྱས་ཡོད་པས་ཁོར་ཡུག་སྲུང་སྐྱོབ་དང་ཤིང་ནགས་འདེབས་འཛུགས་ཀྱིས་གྲོང་ཁྱེར་སྔར་ལས་ཀྱང་ལྗང་མདོག་ཅན་དུ་བསྒྱུར་གྱིན་ཡོད་པ་དང། དེ་བཞིན་དུ་གྲོང་ཁྱེར་འདི་དང་བོད་ཀྱི་རྒྱལ་ས་ལྷ་ས་གྲོང་ཁྱེར་གཉིས་སྤུན་མཆེད་གྲོང་ཁྱེར་བསྒྲིགས་ཡོད། གྲོང་ཁྱེར་འདིའི་ནུབ་ཕྱོགས་སུ་རི་མཐོ་ཞིང་ཤིང་ནགས་ཀྱིས་བརྒྱན་པའི་ཡུལ་ལྗོངས་མཛེས་སྡུག་ལྡན་པ་ཞིག་ཡོད་པས་གྲོང་ཁྱེར་འདིར་འབྱོར་མ་ཐག་ཏུ་བོད་ལ་སླེབས་པ་ལྟ་བུ་གི་ཚོར་སྣང་བྱུང་ཞེས་བཤད་ཡོད། མངའ་སྡེ་འདི་ནི་བོད་ཀྱི་ཆགས་དབྱིབས་དང་འདྲ་ས་མང་བའི་རྒྱུ་མཚན་འདི་འདྲ་ཞིག་ལ་བརྟེན་ནས། གཅིག་དགུ་ལྔ་བཅུ་ང་དགུ་ལོའི་བོད་ཀྱི་དུས་འགྱུར་གྱི་སྐབས་སུ་ཨ་མི་རི་ཀའི་གསང་བའི་ལས་ཁུངས་ཀྱིས་བོད་ཀྱི་ཆུ་བཞི་སྒང་དྲུག་དྭང་བླངས་བསྟན་སྲུང་དམག་གི་དམག་མི་ཁག་ཅིག་ལ་བོད་ཀྱི་ས་ཁུལ་སོ་སོར་བཅིངས་འགྲོལ་དམག་གི་ཐོག་ལ་འཇབ་རྒོལ་ཇི་ལྟར་བྱེད་སྟངས་ཀྱི་དམག་གི་སྦྱོང་བརྡར་སྤྲོད་ས་ནི Colorado ཞེས་པའི་མངའ་སྡེ་འདི་བདམས་པ་རེད། ཨ་མི་རི་ཀའི་གསང་བའི་ལས་ཁུངས་ཀྱིས་གཅིག་དགུ་ལྔ་བཅུ་ང་བརྒྱད་ལོ་ནས་གཅིག་དགུ་དྲུག་ཅུ་རེ་བཞི་བར་གྱི་ལོ་དྲུག་ཙམ་གྱི་རིང་ལ་བོད་མི་སུམ་བརྒྱ་ཙམ་ལ་མངའ་སྡེ་དེའི་ནང་གི Camp Hale ཟེར་བའི་ས་ཆ་དེར་འཇབ་དམག་གི་དམག་སྦྱོང་སྤྲད་ཡོད་པ་དང། དམག་སྦྱོང་སྤྲད་པ་དེ་ཚོའི་ནང་ནས་ཁག་ཅིག་ནི་བོད་ཀྱི་ས་ཁུལ་སོ་སོར་བཅིངས་འགྲོལ་དམག་དང་འཐབ་འཛིང་བྱེད་སྐབས་ཚེ་སྲོག་ཤོར་ཡོད་པར་བརྟེན་ཉིས་སྟོང་བཅུ་ཐམ་པ་གི་ལོར་ས་ཁུལ་དེར་ཁོང་རྣམ་པ་ཚོའི་ཆེད་དུ་རྗེས་དྲན་གྱི་དྲན་རྟེན་རྡོ་ལེབ་ཅིག་ཁོ་ལོ་ར་དོ་མངའ་སྡེ་གྱི་རྒྱལ་ཡོངས་གྲོས་ཚོགས་གོང་མ་གི་འཐུས་མི་ཞིག་གིས་བཙུགས་ཡོད། ཡིན་ནའང་འདི་དག་ཚང་མ་ནི་འདས་ཟིན་པའི་ལོ་རྒྱུས་ཤིག་ལ་ད་ལྟ་ང་ཚོས་ཕྱིར་དྲན་དང་རྗེས་དྲན་བྱེད་སྟངས་ཁོ་ན་ཙམ་རེད།
རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞེས་པའི་ལེ་ཚན་དེ་ཡིན། བྱས་ན་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང།
ཁོ་ལོ་ར་དོ་ནི་བོད་ཀྱི་ལོ་རྒྱུས་ཁྲོད་དུ་ཐིམ་ཚར་བའི་དྲན་ཐོ་ཙམ་ཞིག་ཀྱང་མ་རེད། ད་སྐབས་བོད་ཕྱི་ནང་གཉིས་ཀར་ཁོ་ལོ་ར་དོ་ཞེས་པའི་མངའ་སྡེ་འདིའི་སྐོར་ཤེས་འདོད་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད། དེའི་རྒྱུ་མཚན་གཅིག་ནི། ཁམས་ཀྱི་བཀའ་བརྒྱུད་བླ་མ་ཆོས་རྒྱམ་དྲུང་པ་རིན་པོ་ཆེ་ཞེས་པ་དེར་ཐུག་ཡོད། ཁམས་ཟུར་མང་དགོན་པ་གི་བླ་མ་ཆོས་རྒྱམ་དྲུང་པ་རིན་པོ་ཆེ་ཞེས་པ་དེ་ལོ་རབས་བདུན་བཅུ་བའི་ནང།

Otherwise if it's just one you can't you can't call that's union གཅིག་དགུ་བདུན་ཅུ་དོན་བཞི་གི་ལོར་ཁོང་གིས་ས་གནས་དེར་ན་རོ་བ་ཞེས་པའི་བོད་ཀྱི་སངས་རྒྱས་ཀྱི་བསྟན་པ་སློབ་གཉེར་བྱེད་ས་གི་སློབ་གྲྭ་ཞིག་བཙུགས་པ་དང་དེ་ནས་རིམ་གྱིས་ཤམ་བྷ་ལ་ཞེས་པའི་སྒྲུབ་པ་ཉམས་ལེན་བྱེད་ས་གི་ཆོས་ཚོགས་ཤིག་བཙུགས་པ་ད་ལྟའང་མ་ཉམས་པར་གནས་ཡོད། ཉིས་སྟོང་དགུ་གི་ལོར་སྨན་པ་གཡང་འབུམ་རྒྱལ་ལགས་ལས་དོན་ཞིག་གི་ཆེད་དུ་ས་གནས་དེར་འགྲོ་སྐབས་ཁོང་ལ་མཐོང་སྣང་འདི་འདྲ་ཞིག་བྱུང་འདུག། ང་ན་ནིང་སྤྱི་ཟླ་བཅུ་གཅིག་གི་ནང་ལས་ཀ་གི་ཆེད་དུ་ཆོས་རྒྱམ་དྲུང་པའི་བསྟི་གནས་ཆགས་ས Colorado མངའ་སྡེ་ལ་ཕྱིན་པ་ཡིན། Colorado མངའ་སྡེ་ནི་ཨ་རིའི་ནང་བོད་ལུགས་ནང་བའི་ཆོས་ཚོགས་ཆེས་མང་ས་དེ་ཡིན་པ་རེད་ཟེར། ས་དེ་གའི་རི་མགོ་དང་ཡུལ་མིའི་ཁང་བ་གི་མགོར་དར་ལྕོག་དང་རླུང་རྟ་བཙུགས་པ་ཧ་ཅང་མང། Boulder གྲོང་ཁྱེར་དུ་ཡོད་པའི་ན་རོ་བ་སློབ་གཉེར་ཁང་གིས་ས་ཆ་ཆེན་པོ་ཞིག་བཟུང་ཡོད་ཅིང་དེར་སློབ་གཉེར་བ་ཡང་མང་བོ་འདུག། ཤམྦྷ་ལ་ཆོས་ཚོགས་ཀྱང་ཁྱབ་ཆེན་པོ་ཡོད་ས་རེད། ཆོས་རྒྱམ་དྲུང་པས་ཨ་རིའི་ཡུལ་དུ་བོད་བརྒྱུད་ནང་བསྟན་དང་བོད་ཀྱི་རིག་གཞུང་སྤེལ་བར་བྱས་རྗེས་ཆེན་པོ་བཞག་འདུག་གཞན་ཞིག་ནི་ཁོ་ལོ་ར་དོ་གི་འབྲོག་ས་རུ་གཡག་ཁྱུ་དང་ཁྱུ་བྱས་ནས་རིག་རྒྱུ་འདུག་ལ་བཟའ་ཆས་ཚོང་ཁང་དུ་གཡག་ཤ་ཤ་ནག་དང་ཤ་སྐམ་ཡང་བཙོང་རྒྱུ་འདུག་ཅེས་བཤད་ཡོད། ཆོས་རྒྱམ་དྲུང་པ་རིན་པོ་ཆེ་ནི་གནའ་སྔ་མོའི་སྲོལ་རྒྱུན་གྱི་ཤེས་བྱ་རྣམས་དེང་སང་གི་དགོས་མཁོ་ལ་སྦྱོར་བར་ལྷག་ཏུ་མཁས་པ་མ་ཟད་འཚོ་བ་དངོས་དང་ཐག་ཉེ་བའི་སྙན་ངག་འབྲི་མཁན་ཞིག་ཀྱང་ཡིན་པ་བཅས་ལ་བརྟེན་ནས་ད་སྐབས་བོད་ཕྱི་ནང་གཉིས་ཀར་དགོན་པ་གི་གྲྭ་བ་དང་སློབ་གྲྭ་གི་སློབ་མ། སྤྱི་ཚོགས་ཐོག་གི་སྙན་ངག་པ་དང་ཤེས་ཡོན་པ་བཅས་ཀྱི་ཁྲོད་དུ་ཁོང་དང་ཁོང་གིས་བཙུགས་པའི་ཁོ་ལོ་ར་དོ་མངའ་སྡེ་གི་ནཱ་རོ་བ་སློབ་གཉེར་ཁང་དང་ཤམ་བྷ་ལ་ཆོས་ཚོགས་བཅས་ཀྱི་སྐོར་ལ་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད། གོང་གི་འདི་དག་ནི་བོད་ཀྱི་ཆོས་སྲིད་གཉིས་དང་འབྲེལ་བའི་བོད་མི་ཚོའི་སེམས་ཁོང་གི་ཁོ་ལོ་ར་དོ་ཡིན་ཞིང། གཞན་ཡང་ཁོ་ལ་ར་རྡོ་གི་བྲག་རི་དང་གངས་རི། ནགས་ཚལ་དང་སྤང་ལྗོངས། མཚེའུ་དང་ཆུ་ཕྲན། རྟ་ནོར་ལུག་གསུམ་བཅས་ཀྱིས་ཀྱང་རང་གི་ཕ་ས་ཕ་ཡུལ་དང་ཁ་བྲལ་བའི་ཨ་མི་རི་ཀའི་བཙན་བྱོལ་བོད་མི་ཁག་ཅིག་གི་ཕ་ཡུལ་དྲན་པའི་དྲན་གདུང་སེལ་ཐུབ་ཀྱི་ཡོད་པ་འདྲ་མོད། ཡིན་ནའང་བོད་ནང་གི་བོད་མི་ཁག་ཅིག་གིས་ཁོ་ལོ་ར་དོ་གི་མཛེས་སྡུག་གི་ཡུལ་ལྗོངས་དེ་མིག་གི་ལོངས་སྤྱོད་ཁོ་ན་ཙམ་དུ་མི་འཛིན་པར། བཟོ་ལས་འཛུགས་སྐྲུན་ལ་བརྟེན་ནས་མངའ་སྡེ་འདིའི་སྐྱེ་ཁམས་དང་ཁོར་ཡུག་ལ་གནོད་སྐྱོན་དང་དཀའ་ངལ་ཇི་ལྟར་འཕྲད་བཞིན་པའི་ཉམས་མྱོང་ལ་སློབ་སྦྱོང་དང་རྒྱུས་ལོན་བཅས་བྱས་ཏེ། བོད་གངས་ཅན་ལྗོངས་ཀྱི་མི་རྣམས་ལ་རང་གི་སྐྱེ་ཁམས་དང་ཁོར་ཡུག་སྲུང་སྐྱོབ་ཅི་ལྟར་བྱེད་སྟངས་ཀྱི་གོ་རྟོགས་སྤེལ་འགོ་བརྩམས་ཡོད། དེ་ནི་དཔེར་ན། ཨ་མི་རི་ཀའི་མི་འབོར་འཕེལ་རྒྱས་དང་དཔལ་འབྱོར་འཛུགས་སྐྲུན་སོགས་ཀྱི་དབང་གིས་ཁོ་ལོ་ར་རྡོ་གི་གཙང་བོ་ལ་གནོད་སྐྱོན་ཅི་ཙམ་ཐེབས་པའི་སྐོར་གྱི་དངོས་བྱུང་གློག་བརྙན Blood of the Earth། Colorado River། ཞེས་པ་དེ་བོད་ཡུལ་སྐྱེ་ཁམས་ཐེབས་རྩ་ཚོགས་པ་ཟེར་བ་ཞིག་གིས་བོད་ཡིག་དང་བོད་སྐད་དུ་བསྒྱུར་ཡོད་པ་ལྟ་བུ་ཡིན།

ཁོ་ལོ་ར་རྡོ་གི་གཙང་བོ་དེ་བསྐམས་ནས་བཞུར་རྒྱུན་ཆད་ལ་ཉེ་བའི་འགྱུར་བ་ཐེབས་པ་སོགས་ཀྱི་སྐོར་ལ་གཙང་བོའི་རྒྱུད་ཀྱི་ཞིང་བ་དང་ས་གནས་ཡུལ་མི་གི་མི་རིགས་དང་དེང་རབས་ཀྱི་ཆུ་རིག་པ་མཁས་ཅན་ཁག་ལ་བཅར་འདྲི་བྱས་ཡོད་པ་ཞིག་རེད། བོད་ཡུལ་སྐྱེ་ཁམས་ཐེབས་རྩ་ཚོགས་པའི་གློག་བརྙན་འདི་ནི་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ཀྱི་སློབ་གསོ་གི་ཆེད་དུ་དམིགས་ཏེ་བོད་སྐད་དང་བོད་ཡིག་ཏུ་བསྒྱུར་བ་ཞིག་ཡིན་ཞེས་ཁོང་ཚོས་དྲ་རྒྱ་གི་ཐོག་ཏུ་བཤད་ཡོད་ལ། བོད་ཀྱི་ཆུ་ཆེན་པོ་རྣམས་དང་སྐྱེ་ཁམས་ཙམ་མ་ཟད་འཛམ་གླིང་ཡོངས་ཀྱི་ཆུ་ཆེན་དག་དང་ཁོར་ཡུག་ལ་གནོད་འཚེ་ཚབས་ཆེན་ཕོག་བཞིན་པའི་དུས་འདིར། རང་རེའི་མི་རབས་གསར་བའི་སློབ་གསོ་གི་མཐུན་རྐྱེན་དང་སྤྱི་ཚོགས་ལ་ཞབས་འདེགས་ཀྱི་ཆེད་དུའང་བཟོས་པ་ཡིན་ཞེས་བཤད་ཡོད། ཤེས་གསལ་ལྟར་ན་གློག་བརྙན་འདི་ནི་ད་ལྟ DVD འོད་སྡེར་བཟོས་ཚར་ཡོད་ཅིང་གློག་བརྙན་ལ་ལྟ་དུས་དབྱིན་སྐད་དང་བོད་སྐད་ཀྱི་འདམ་ག་གང་རུང་ཡོད་པར་མ་ཟད་ད་དུང་འོག་ཏུ་བོད་ཡིག་ཀྱང་ཤར་ཐུབ་པའི་འདེམས་ཀ་བཟོས་ཡོད་ཅེས་བཤད་ཡོད་པ་འདི་དག་གི་ཐོག་ནས། ཨ་མི་རི་ཀའི་ཁོ་ལོ་ར་དོ་ཟེར་བ་འདི་ནི་རང་ཅག་བོད་མི་ཚོ་དང་འབྲེལ་བ་ཆགས་སྟངས་ཅི་འདྲ་ཞིག་ཡིན་པ་རོབ་ཙམ་ཤེས་ཐུབ་པ་ཞིག་རེད། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན།
གསན་མཁན་རྣམ་པ་ཚོ་ད་གཞུག་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་བསྐྱར་དུ་བྱེད་ཀྱི་ཡིན། སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་སུད་བོད་མཐུན་གྲོགས་ཚོགས་པ་དབུ་བརྙེས་ནས་ལོ་ངོ་བཞི་བཅུ་འཁོར་བར་འཚམས་འདྲི་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་ཀི། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་བ་ནས་གྲོས་ཚོགས་མུ་མཐུད་དུ་འཚོགས་མ་ཐུབ་པར་ལྷག་ཡོད་པ་རེད། བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་འཛམ་གླིང་ཆུ་བོའི་ཉིན་མོ་སྲུང་བརྩི་ཞུས་ཡོད་ཀི། རྒྱ་ནག་གི་རྒྱལ་ཁབ་བསྡོམས་རྩིས་ལྷན་ཁང་གི་འགན་འཛིན་གཞོན་པ་ཟུར་བ་ཧེ་ཁེང་གིས་རྒྱ་ནག་མི་མང་དུང་ཕྱུར་བཅུ་བཞི་ཡིས་ད་ལྟ་རྒྱ་ནག་རྒྱལ་ཡོངས་སུ་གང་སར་བེད་མེད་དུ་ལུས་པའི་ཁང་སྟོང་གི་ཁ་འགེངས་ཐུབ་གི་མ་རེད་ཅེས་བཤད་ཡོད་ཀི། རྒྱ་ནག་གི་གནད་ཡོད་དཔོན་རིགས་ཚོ་གཅིག་རྗེས་གཉིས་མཐུད་ནས་བོར་བརླག་ཏུ་སོང་རྗེས་རྒྱ་ནག་དམག་དཔུང་གིས་དམག་མིའི་འབྲེལ་བ་མ་ནོར་བ་ཕྱིར་དགེ་ལུགས་ཉེ་འདབས་ཡོ་གུ། གསན་པ་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ཀྱི་ལས་རིམ་རྒྱང་སྲིང་ཞུས་ཚར་བ་ཡིན་དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་བཀྲ་ཤིས་དབང་ཕྱུག་ལགས་དང་ལས་རིམ་འདི་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན་རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།